འོ་ན། ཁོས་རང་རིག་མངོན་སུམ་མི་ལག་བྲིས་པར་བ་རང་རིག་མངོན་སུམ་བྲིས་དགོས་ཡ་མི་འདུག་ཟེར་ཡ་རེད། ག་རེ་རེད་ཟེར་ན། རང་རིག་མངོན་སུམ་མི་ལག་བྲིས་དགོས་དགོས་ཡོད་ན། བྱས་པ་འཇལ་བའི་ཚད་མ་དང། མི་རྟག་པ་རྟོགས་པའི་ཚད་མ་གཉིས་དེ་རང་རིག་མངོན་སུམ་གྱི་གཞལ་བྱ་གོ་རེད་པ ། བྱས་པ་འཇལ་བའི་ཚད་མ་གོ་དང་མི་རྟག་པ་འཇལ་བའི་ཚད་མ་དེ་རང་རིག་མངོན་སུམ་གྱི་གཞལ་བྱ། དེ་འདྲའི་ཚད་མ་གཉིས་པོ་དེ་ཉམས་སུ་མྱོང་མཁན་གྱི་རང་རིག་མངོན་སུམ་ཁོས་ཚད་མ་དེ་གཉིས་དངོས་སུ་རྟོགས་ནས། བྱས་མི་རྟག་གཉིས་པོ་དེ་ཤུགས་ལ་རྟོགས་པ་རེད་ལབ་པ་ཡིན་ཙང། འོ་དེ་འདྲའི་བྱས་པ་འཇལ་བའི་ཚད་མ་དང་མི་རྟག་པ་འཇལ་བའི་ཚད་མ་གཉིས་ལ། བྱས་པ་དང་མི་རྟག་པ་གཉིས་པོ་ནི་སོ་སོར་གོ། ཁོ་གཉིས་གཉིས་ཀྱིས་སོ་སོ་ནས་གོ་བ་རེད་དོ། སོ་སོ་ནས་རྟོགས་པ་རེད་དོ། མཉམ་དུ་རྟོགས་པ་རེད། བདག་གང་ཞིག་སོ་སོ་ནས་གོ་བའམ། འོན་ཏེ་མ་ཡིན་ཅེ། ད་སོ་སོ་ནས་གོ་བར་འདོད་ཅེ་ན་ཚད་མ་གཉིས་ཀྱིས་སོ་སོར་གོ་བ་ཉིད་ཀྱིས་ཐ། ཐ་དད་དུ་གྲུབ་རེད་ཁོ་ན་ཚད་མ་གཉིས་ཀྱིས་ཐ་དད་དུ་གྲུབ་པ་ན་ཆགས་འགྲོ་བ་རེད་ཅེ། བྱས་མི་རྟག་གི་ཐ་དད་གོ། ཚད་མ་དེ་རང་གཉིས་ཀྱིས་ཐ་དད་དུ་རྟོགས་ཚར་རེད།

གོ། བྱས་མི་རྟག་ཐ་དད་ཡིན་པ་དེ་གོ་ཐུབ་ཚུལ་ཨཱརྱ་སྟེ། བྱས་མི་རྟག་རྟོགས་པའི་ཚད་མ་གཉིས་པོ་དེ་ཐ་དད་དུ་ཡོད་པ་གོ། དེ་སྐད་ཆ་དེ་ལ་བརྟེན་ནས་གོ་དགོས་ཡ་མ་རེད་ཅེས་བྱ། ད་བྱས་མི་རྟག་འདས་ཀྱི་རང་རིག་མངོན་སུམ་གྱིས་ཤུགས་ལ་རྟོགས་ཞེས་པ་དེ་གིས་ཨ་ནི་རང་རིག་མངོན་སུམ་ལ་དངོས་རྟོགས་ཞེས་བྱ་བ་དངོས་རྟོགས་ག་ལ་བར་བྱེད་ན་ཚད་མ་གཉིས་སོ་སོར་ཡོད་པ་གོ་ཚད་མ་གཉིས་སོ་སོར་ཡོད་པ་ཟེར་བ་རེད་ཚད་མ་གཉིས་པོ་དེ་སོ་སོར་དངོས་སུ་རྟོགས་ནས།

དེ་རིགས་བརྒྱད་དང་མི་རྟག་པའི་བརྒྱད་ཉིད་ཐ་དད་ཡིན་ལ་དེ་ཡང་རྟོག་པས་བཏགས་ཙམ་ཡིན་ནོ། གཞན་མི་རྟག་གི་ཐ་དད་ཀུན་རྟོག་པས་གྲོལ་བ་ཡིན་ནོ།